མ་རབས་སུ་བསྒྲུབ་བྱ་སྒྲུབ་བྱེད་དང་སྤྱི་དང་གཞི་མཐུན་ཞེས་ཐ་སྙད་བྱས་པ་དེ་དག་གང་ཅི་ཡོད་ཀྱི་ཐར་པ་དོན་གཉེར་གང་ཟག་དེ་ཚོ་ལ་ཕན་པར་བྱ་བའི་ཆེད་དུ་འདི་འདྲའི་བསྒྲུབ་བྱ་སྒྲུབ་བྱེད་རྣམ་གཞག་བྱས་པ་རེད། ག་རེ་རེད་ཟེར་ན། ཐར་པ་དང་ཐམས་ཅད་མཁྱེན་པ་དེ་ཚོ་དང་པོ་རང་ནས། ག་རེ་ཟེར་བ། རྟགས་ལ་མ་བརྟེན་པ་རྟོགས་ཐུབ་ཀྱི་མ་རེད། བྱས་ཙང་རྟགས་ལ་བརྟེན་ནས་རྟོགས་དགོས་དུས་བསྒྲུབ་བྱ་སྒྲུབ་བྱེད་ཀྱི་རྣམ་གཞག་བྱེད་མི་ཤེས། འོ་དེ་རྟོགས་དགོས་ཡིན་ཙང་དེའི།

དེ་བཞིན་དེ་བྱེད་པ་ལ་སྔོན་དུ་ཕྲ་བའི་མི་རྟག་པ་དང་བདག་མེད་མ་རྟོགས་ན་འགྲིག་ཡོད་མ་རེད་པ། ཡིན་ཙང་ཕྲ་བའི་མི་རྟག་པ་དང་བདག་མེད་དེ་ཚོ་དང་པོ་རང་ནི་མངོན་སུམ་གྱིས་རྟོགས་ཀྱི་མ་རེད་དོ་མ་རྟོགས་པ་ཡིན་ཙང་རྟགས་ལ་བརྟེན་ནས་རྟོགས་དགོས། རྟགས་ལ་བརྟེན་ནས་རྟོགས་དགོས་ཡིན་ཙང་བསྒྲུབ་བྱ་སྒྲུབ་བྱེད་ཀྱི་རྣམ་གཞག་བྱས་པ་དེ་དགོས་པ་དེའི་ཆེད་དུ་རེད། ལ་སོགས་པ། དངོས་པོ་སྟོབས་ཞུགས་ཀྱི་གཏན་ཚིགས་ལ་བརྟེན་ནས་ངེས་པར་བྱ་དགོས་ཏེ། ཐོག་མར་དེ་དག་མངོན་སུམ་གྱིས་ངེས་མི་ནུས་པའི་ཕྱིར་རོ། དེ་ཡང། བསྒྲུབ་བྱ་དང་གཏན་ཚིགས་ལ་ངེས་དཀའ་སླ་མེད་ན་མི་བྱེད་དེ་ནི་གོ་བྱ་གོ་བྱེད་དུ་རུང་གི་མ་རེད་བ། གོ་བྱ་ཟེར་ཡ་ཁོ་བསྒྲུབ་བྱ་བཤད་གོ་བྱེད་ཟེར་གཏན་ཚིགས་ལ་བཤད་ན་ཁོ་སྒྲུབ་བྱེད་ཡིན་ཏེ་འོ་ཁོ་གཉིས་ལ་ངེས་དཀའ་སླ་མེད་ན་དེ་རེད་ཅེས་གཞི་རྫས་གཅིག་ལ་ཡང་ཆོས་དང་ཆོས་ཅན་ལ་སོགས་པའི་རྣམ་དབྱེ་དུ་མ་དབྱེ་དགོས་ལ། རེད་པ་རྫས་གཅིག་ཟེར་ངོ།

རྟོག་པས་བཏགས་པའི་ཀུན་རྫོབ་ཁོ་ན་ཡིན་ལ། དེ་དག་གི་རྣམ་དབྱེ་འབྱེད་པ་ཡང་དམ་པའི་དོན། ད་ཡ་གི་དམ་པའི་དོན་ལ་འཇུག་པར་བྱེད་པའི་དོན་ཡང་གི་རྟགས་དེ་ནི་མཐར་ཐུག། གནས་སྐབས་དང་མཐར་ཐུག་གི་དམ་པའི་དོན་ལ་གྲོལ་བ་དོན་གཉེར་འཇུག་པར་བྱ་བའི་ཆེད་ཡིན་པའི་ཕྱིར་གསལ་ཏེ་དམ་པའི་དོན་དུ་ཞོག་ཟེར་ན་ཕྲ་བའི་མི་རྟག་པ་དང་བདག་མེད་དུ་བཞག་ནས་དེ་དག་རྟོགས་པ་དང། རེད་པ། འོ་ཐུག་ཟེར་ལྟར་གྲོལ་བ། ཁོ་སྔོན་ལ་རྟོགས་ནས་མི་རྟག་པ་དང་བདག་མེད་སྔོན་ལ་རྟོགས་ནས་ཨེ་ནི་གཞི་ནས་རང་གིས་ཐོབ་བྱ་ཐར་པ་མྱང་འདས་དེ་ལ་མྱ་ངན་ལས་འདས་པ་ལ་ཐོབ་པར་འཇུག་གོ།

མགོན་པོ་ཀླུ་སྒྲུབ་སོགས་ཀྱིས་ནི་ཤིང་རྟ་ཆེན་པོ་རྣམས་ཀྱིས་ནི་མཛད་དོ། ཞེས་ཁོ་ཡི་ཆེད་དུ་སློབ་དཔོན་གྱིས་གསུངས་ཤིང། སློབ་དཔོན་ལེགས་ལྡན་འབྱེད་ཀྱིས་ཀྱང་འདི་རྩ་ཚིག་དག་མ་རེད་པ། ཡང་དག་ཀུན་རྫོབ་རྣམས་ཀྱི་སྐས། གང་ཟག་མེད་པར་ཡང་དག་ཁང་པ་ཡི། སྟེང་དུ་འཛེག་པར་བྱ་བ་ནི་མཁས་ལ་རུང་བ་མ་ཡིན། ད་གང་ཅི་ང་ཚོ་ཐ་སྙད་བདེན་པ། ཐབས་སུ་གྱུར་པ་དང། འདི་ཡང་གཤམ་འདིར་འདུག་ཡ་འདུག་འདུག་སྟེ།

དབྱེ་བ་ཕྱེས་ནས། གཅིག་རང་མཚན་ཡིན་པར་བཞག་གཅིག་དངོས་པོ་ཡིན་པར་སྤྱི་མཚན་ཡིན་པར་བཞག་ཁོ་སོ་སོར་མ་བཞག་ན་འགྲིག་གི་མ་རེད། དེ་གཉིས་གཅིག་ཏུ་འདྲེས་པ་ཡིན་ཙང་ཨེ་ནི། གཞན་སེལ་གྱི་རྣམ་དབྱེ་མ་ཤེས་པར་བྱས་ནས་སྐྱོན་དེ་ཆགས་པ་རེད། དེ་གཉིས་ནི། མི་ཤེས་པ་དེ་བར་དེ་གཉིས་མི་ཤེས་པ་དེ་འཇོག་མི་ཤེས་པ་དེ་ལུགས་འདི། རྟོགས་དཀའ་བའི་གནད་ཀྱི་གཙོ་བོ་ཡིན་ཁྱོད་ཀྱིས་ཨོ་ད་འདི་ཚོ་གཅིག་པ་གཅིག་རྐྱང་རེད་ཡག་གི་འདུག་ལ། དཔེར་ན་ཐལ་འགྱུར་ལུགས་ལྟ་བུར་བྱས་ན། ཐལ་འགྱུར་དབུ་མ་རང་རྒྱུད་པ་ལའང་འདྲ་པོ་རེད་པ། དཔེར་ན། དགག་བྱ་བདེན་གྲུབ་དེ་བཀག་མ་ཐུབ་ན་ངོས་འཛིན་བྱས་ནས་བདེན་གྲུབ་དེ་བཀག་མ་ཐུབ་ན་བུམ་པ་ལྟ་བུའི་སྟེང་དུ། བུམ་པའི་སྟེང་དུ་བདེན་མེད་རྟོགས་མ་ཐུབ་པ་རེད། དོན་དམ་བདེན་པ་རྟོགས་མ་ཐུབ་པ་རེད། བུམ་པའི་སྟེང་དུ་དོན་དམ་བདེན་པ་རྟོགས་མ་ཐུབ་ན། བུམ་པའི་སྟེང་དུ་བུམ་པ་ཐ་སྙད་དུ་ཡོད་པ་ཡིན་ན་འདྲ་དུ་བུམ་པ་ཀུན་རྫོབ་ཏུ་ཡོད་པ་ཡིན་ན་འདྲ་དུ་བུམ་པ་བུམ་པའི་སྟེང་དུ་ཀུན་རྫོབ་ཕྲ་མོ་དེ་ཏོག་རྟོགས་རྒྱུ་མ་རེད། འོ་དེ་འདྲའི་ཅིག་གསུང་གི་འདུག་ཨ། ཐ་སྙད་བདེན་པ་ཐབས་སུ་གྱུར་པ་དང། དོན་དམ་བདེན་པ་ཐབས་བྱུང་གྱུར་པ། འོ་རྟོགས་ཟེར། དེ་བྱེད་པ་ལ། གཞི་བུམ་པ་ལྟ་བུ། སྔོན་དུ་རྟོགས་དགོས་ཀྱི་རེད། འོ་དེ་དག་གཅིག་པ་གཅིག་རྐྱང་བྱེད་དོན་དག་ཡང་དག་ཀུན་རྫོབ་རྣམས་ཀྱི་སྐལ་མེད་པ་ཡང་དག་གང་ཟག་གི་སྟེང་དུ་གཟིགས་པ་ནི་ཁས་ལེན་པ་མ་ཡིན་དེ་གཅིག་པ་རང་རེད། གང་བྱེད། འདི་ག་རེ་ཟེར་དོ་དོན་དག་ལ། ཨ་ལེ། འདི་བཟོ་བྱས་ནས་གསུང་གི་འདུག་ཨ། སྤྱི་དང། ཞིབ་འཇུག་སྤྱི་དང་བྱེ་བྲག་ས་དག་བསྒྲུབ་བྱ་སྒྲུབ་བྱེད་དང་འོ་དེ་ཚོ་རྣམ་དབྱེ་མང་པོ་ཅིག་བཤད་པ་འདི་ག་རེ་རེད་ཟེར་ན། དོན་དམ་བདེན་པ་དམ་པའི་དོན་ལ་འཇུག་པར་བྱ་བའི་ཆེད་དུ་རེད་དོན་དམ་བདེན་པ་དེ་རྟོགས་པའི་ཆེད་དུ་རེད་གསུངས་འདུག་བ་ད་ག་རེ་མ་རྟོགས་ན། ཀུན་རྫོབ་དེ་མ་རྟོགས་ན་དོན་དམ་དེ་རྟོགས་ཀྱི་མ་རེད། རེད་བ། ཀུན་རྫོབ་དེ་མ་རྟོགས་ན་ད་ཡང་དེ་ལ་ཀུན་རྫོབ་དེ་ལ་ཡང་ཀུན་རྫོབ་ཕྲ་མོ་ཅིག་ཡོང་གི་འདུག་བ་ཀུན་རྫོབ་ཕྲ་མོ་ཟེར་ཡོང་དུས་ད།

དོན་དམ་བདེན་པ་དེ་དཔེར་ན་བུམ་པ་ལྟ་བུའི་སྟེང་དོན་དམ་བདེན་པ་རྟོགས་པར་བྱེད་པ་ལ་བུམ་པའི་སྟེང་དུ་ཁོ་རང་བུམ་པ་ཁོ་རང་གཅིག་རྟོགས་དགོས་རེད་ཨ་ནི་བུམ་པ་ག་རེ་ཡིན་ན་ཁོ་རྟག་མི་རྟག་ཅིག་ཁོའི་འོད་དཔག་པ་ཆེའི་བདེན་པ་མི་དེ་ག་རེ་ཞིག་ཡིན་ན་འོ་ཁོ་རྟགས་གང་ཞིག་ཕྱོགས་ཆོས་དང་རྗེས་ཁྱབ་དང་ལྡོག་ཁྱབ་ཚོ་གང་ག་རྟོགས་དགོས་པ་ཡིན་ཙང་དེ་ཚོ་རྟོགས་པ་དེ་ག་རེ་བཞག་ན་ཀུན་རྫོབ་བདེན་པ་རྟོགས་པ་ལ་བཞག། དེ་རྟོགས་ནས་ཨེ་དེའི་རྗེས་སུ་བུམ་པ་བདེན་པ་མེད་པར་རྟོགས་དོན་དམ་བདེན་པ་དེའི་རྗེས་སུ་ད་བུམ་པ་བདེན་སྟོང་སྒྱུ་མ་ལྟ་བུ་དེ་དཔེར་ཀུན་རྫོབ་ཕྲ་མོ་དེ་རེད་བ་འོ་འདུག་སེ་ད་ནི་འདི་ཡང་དག

འདུག་ཅེས་པས། ཡིན་ནོ་ཞེས་བསྒྲུབ་བྱ་སྒྲུབ་བྱེད་སོགས་ཐ་དད་པའི་ཆ་དང། རང་ལྡོག་ཏུ་རྟོགས་པ་བྱེད། དེ་དག་གི་རང་ལྡོག་རྟོག་པས་བཏགས་པ་སྟོན་པ་རེད་མ་གཏོགས་བསྒྲུབ་བྱ་སྒྲུབ་བྱེད་ཡིན་མཁན་གང་ཡིན་ཚད་གང་ག་ལོ་རྟོག་པས་བཏགས་པ་བསྟན་པ་མ་རེད་བཞིན་རྟོགས་ལ། ག་རེ་ཡིན་ཟེར་ན་དངོས་པོ་ལས་ཀྱི་རེད་ཟེར་དེ་དག་ཡིན་ན་རྟོག་པས་བཏགས་པ་ཡིན་པས་ཁྱབ་པར་སྟོན་པ་ནི་རྣམ་པ་ཀུན་ཏུ་མི་རུང་སྟེ་ཟེར་གྱི་འདུག་གཞན་དུ་བདེན་སྟོང་དོན་དམ་བདེན་པ་ཡིན་ཡང། བདེན་སྟོང་ཡིན་ན་དོན་དམ་བདེན་པ་ཡིན་པས་མ་ཁྱབ་པ་བཞིན་ད་དེ་དཔེ་གཅིག་པ་རེད།